ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་བ་ནི་ལས་རིམ་ཉིས་ཁྱེད་རང།

བོད་ན་མི་ལ་ཡི་གེ་སྐལ་རོགས་གནང། ཡི་གེ་ཀ་སྐལ་ཡིན་གི་ས་ཆ་དེ་བ་ཡུལ་རེད། མི་གེ་དེ་ལས་རིམ་ལ་ཐུགས་རྗེ་ཆེ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་སའི་གི་ཆ་དེ་དེ་རུ་ཡོད་ཡིག་སྐལ་ས་ཆ་དེ་ལས་རིམ་ཨ་ས་གི་བ་ནི

རེད། དེ་རིང་གི་རེ་ཌི་ཡོ་ཉན་ནས་མི་མང་ཚང་མའི་གི་བར་དུ་སླེབས་དགོས་པ་རེད། ད་འདི་ལ་གསན་ཞུ་རོགས་གནང་རོགས་གནང་རྗེས། དེ་རིང་གི་ཚོགས་པའི་གི་གསུང་རབ་དེ་མི་མང་ཚང་མའི་གི་གདོང་ལ་ཕུལ་མཁན་གི་གདོང་ལ་ང་ཡབ་ཡེ་ཤུ་ལ་སྨོན་ལམ་གཅིག་ཞུ་གི་ཡིན་ནོ་རྗེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུའི་དོན་ལ་ཕྱག་འཚལ་ལོ་ཡབ་ཡེ་ཤུའི་འགྲོ་སྟངས་ལ་ཕྱག་འཚལ་ཁོང་གི་གསུངས་པའི་གསུང་རབ་ལ་ཕྱག་འཚལ་ལོ་རྗེས་ཁོང་གི་འགྲོ་བའི་སྐབས་ལ་ང་ལ་རོགས་རམ་ལེགས་པོ་གནང་རོགས་གནང་རྗེས་ཨ་མེན། རེ་ཌི་ཡོ་ཉན་མཁན་གི་མི་མང་འདི་ནི་དུས་ཚོད་འདི་དེ་ཨ་ས་གི་བ་ནི་གི་ལས་རིམ་རེད།

མི་མང་ཚང་མའི་གི་བར་ལ་ཡང་གསུང་རབ་གཅིག་ང་ཞུ་གི་ཡིན་ནོ་བཞིན། དེ་ནས་ལོ་བཅུ་བཞི་གི་ལོན་ནས་ང་བར་ན་བཱ་དང་མཉམ་དུ་ཏི་ཏུ་ཡང་ཁྲིད་དེ་ཡང་སྐྱར་ཡེ་རུ་ཤ་ལེམ་དུ་སོང་ངོ། ཡང་མངོན་དུ་བྱུང་བའི་གི། བཀའ་ཡི་དགོངས་ནས་དེར་སོང་སྟེ། ངས་དེ་དག་ལ། ཕྱི་པ་རྣམས་ལ་སྒྲོག་པའི་གི་འཕྲིན་བཟང་བཅས། ལྐོག་ཏུ་སྤྱོད་བྱེད་པ་རྣམས་ལ། བཤད་དེ་སྔར་འཁྱལ་པར་བྱེད་བ་འམ། རྒྱུག་པར་བྱེད་པ་འདི་དོན་མེད་པར་མི་བྱ་བའི་ཕྱིར་རོ། དེ་ཡི་ཚེ་ང་དང་མཉམ་དུ

གྲགས་པ་དེ་དག་གིས་ང་དང་བར་ན་བཱ་དང་གཉིས་ལ་མཉམ་འབྲེལ་ཡིན་པའི་གི་ལག་པ་གཡས་པ་དང་བཏང་སྟེ་ངེད་ཕྱི་པ་རྣམས་ཀྱི་མདུན་དུ་འགྲོ་བ་དང་དེ་དག་ཡ་ཧུ་དཱ་པ་རྣམས་ཀྱི་མདུན་དུ་འགྲོ་བར་གྲོས་བྱས་སོ། ཡང་ངེད་ཀྱིས་དབུལ་པོ་རྣམས་དྲན་དགོས་ཟེར་བས་ངས་དེ་རང་སྒྲུབ་པ་ལ། ཉང་བརྩོན་པར་བྱས་སོང། འོན་ཀྱང་ཀེ་ཕ་ནི་ཨན་ཏི་ཨོ་ཁ་རུ་སླེབས་པའི་ཚེ། ཁོས་མི་རིགས་པ་བྱེད་པ་ཐོས་ནས་ངས་ཁོ་ཡི་གདོང་དུ་རྒོལ་གཏམ་བྱས་སོ། ཅི་ལ་ཟེར་ན། ཡ་ཀོབ་ཀྱི་མི་ཁ་ཅིག་མ་སླེབས་པའི་སྔོན་ལ། ཁོས་ཕྱི་པ་དང་ལྷན་ཅིག་ཟན་ཟོས་ཀྱང་དེ་དག་སླེབས་ནས་ཡ་ཧུ་དཱ་པ་རྣམས་ལ་འཇིགས་པས་ཕྱི་པ་དང་མ་འདྲིས་པར་གྱེས་སོ། ཡང་ཁོ་རང་མཉམ་དུ། ཡ་ཧུ་དཱ་པ་གཞན་པ་རྣམས་ཀྱང་ཚུལ་འཆོས་བྱེད་པས་བར་ན་བ་ཡང་བསླུས་ཏེ་ཚུལ་འཆོས་བྱས་སོང། དེར་ངས་མི་དག་གིས་འཕྲིན་བཟང་གི་བདེན་པ་བཞིན་དུ་སེམས་དྲང་པོར་མི་སྒྲུབ་པར་མཐོང་ནས། མི་ཐམས་ཅད་ཀྱི་མདུན་དུ་ཀེ་ཕ་ལ་སྨྲས་པ། ཁྱོད་ཡང་ཡ་ཧུ་དཱ་པ་ཡིན་ཏེ་ཡ་ཧུ་དཱ་པའི་ཁྲིམས་སྤངས་ནས་ཕྱི་པའི་སྤྱོད་པ་སྤྱོད་ན་ཕྱི་པ་ལ་ཡ་ཧུ་དཱ་པའི་སྤྱོད་པ་སྤྱོད་པར། ནན་གྱིས་བསྐུལ་བ་དེ་ཅི་ཡིན། ང་ཅག་ཕྱི་པ་རྣམས་ལས་བྱུང་བའི་སྡིག་ཅན་མ་ཡིན་གྱི། རིགས་ཡ་ཧུ་དཱ་པ་ཡིན་ཏེ་མི་བཀའ་ཁྲིམས་ཀྱི་ལས་ཀྱིས་རྣམ་པར་དག་པར་མི་བྱེད་པར་ཡེ་ཤུ་མ། བཞི་ཀ་ལ་དད་པས་རྣམ་དག་མཛད་པར་ཤེས་པས། ང་ཅག་ཀྱང་མ་ཤི་ཀ་ཡེ་ཤུ་ལ། དད་པ་བྱས་སོ་བཀའ་ཁྲིམས་ཀྱི་ལས་ཀྱིས་བྱ་གང་ཡང་རྣམ་པར་དག་པར་མི་འགྱུར་བས། ང་ཅག་བཀའ་ཁྲིམས་ཀྱི་ལས་ལ་མི་བརྟེན་པར་མ་ཤི་ཀ་ལ་དང་དད་པའི་དོན་རྣམ་དག་མཛད་པ་འདོད་དོ། ད་ང་ཚོ་མ་ཤི་ཀ་ཡིས་ང་ལ་རྣམ་པར་དག་པར་བྱེད་པར་འདོད་པས་དེར་རང་ཡང་སྡིག་པ་བྱས་མཁན་ཡིན་པར་ཡིན།

མི་འཚོ་ཡི་མ་ཤི་ཀ་ཡི་ཀ་ང་ཡི་ནང་ནས་ཚེ་དུ་ང་ད་ལྟ་ཤ་ཡི་ངང་ལ་འཚོ་བ་ལས་དཀོན་མཆོག་གི་སྲས་ང་ལ་བྱས་བྱམས་ཤིང་ཁོ་རང་ང་ཡི་དོན་དུ་ཕུལ་བ་དེ་ལ་དད་ཅིང་འཚོའོ་ངས་དཀོན་མཆོག་གི་ཐུགས་རྗེ་འཇིག་པར་མི་བྱེད་དོ་བཀའ་ཁྲིམས་ནས་རྣམ་པར་དག་པ་བྱུང་ན།

བཀའ་ཁྲིམས་ཀྱི་ལས་ཀྱིས་ཐུགས་ཉིད་དེ་ཐོབ་པས། དད་པའི་གི་གཏམ་ཐོས་པའི་གི་སྒོ་ནས་ཐོབ། ཁྱོད་རྣམས་དེ་ལྟར་བློ་གྲོས་ཟད་དམ་ད་ཐུགས་ཉིད་ཀྱི། ངང་ལ་འགོ་བཙུགས་ནས་ཁྱོད་ཤ་ཡི། ངང་ལ་རྫོགས་སམ་ཁྱོད་རྣམས་ཀྱིས། འདི་ཙམ་དོན་མེད་ལ་བྱས་ཧམ་ཅི་ཚིག། དོན་མེད་པ་མ་ཡིན། ཁྱེད་ལ་ཐུགས་ཉིད་གནང་ནས་ཁྱེད་ཚོ་རང་གི་ནང་ལ་ཡ་མཚན་རྨད་བྱུང་པ་ཡིན་སྨྲས་ཏེ་དཀོན་མཆོག་གི་གསུང་ནང་དུ་ཡོད་པ་རེད། ད་ཡབ་ཡེ་ཤུ་དེ་རིང་གི་འདི་བཀའ་སློབ་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་ནས་ང་གུང་བསང་ཞུ་གི་ཡིན་ནོ་ཞེས། ཡབ་ཡེ་ཤུ་གི་དོན་ལས་རབ་རི་གྲུ་ཉན་མཁན་གི་མི་མང་དུས་ཚོད་འདི་ནས་གཏམ་དང་ཡབ་ཡེ་ཤུ་གི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་འདི་དེ་རྫོགས་སོང།

ཡོང་མཁན་གྱི་ཕོ་ཉ་གི་ལབ་པ་མི་ཚང་མ་ལ་གནས་ཚུལ་ཡག་པོ་ཤོད་ཀྱི་ཡིན་ཁྱེད་རང་ཚོ་སྡིག་པ་ནས་ཐར་བ་བྱེད་ཡང་ཆེད་དུ་སྐྱབས་མགོན་མ་ཤི་ཀ་དེ་དེ་རིང་རང་འཁྲུངས་པ་རེད། དཀོན་མཆོག་ཡེ་ཤུ་མ་མ་ཤི་ཀ་འཁྲུངས་སྟངས་དེ་འདྲ་འཁྲུངས་པ་རེད་དཀོན་མཆོག་གི་ལུང་བསྟན་པ། སྔོན་མ་གསུངས་པ་ཚང་མ་བྱུང་བ་རེད། ལྟ་དང་བུ་མོ་གཞོན་པ་ཕྲུ་གུ་སྐྱེ་རྒྱུ་ཡོད་པ་དེ་ལ་བུ་གཅིག་འཁྲུངས་ཀྱི་རེད། དེ་ཡི་མཚན་ལ་ཨི་མ་ནུ་ཨེལ་བཏགས་ཀྱི་རེད་དེ་ཡི་དོན་དག་ནི་དཀོན་མཆོག་ང་ཚོ་ཡི་མཉམ་དུ་རེད་ཟེར་གྱི་ཡོད་རེད། ཁོང་གི་མཚན་ལ་ཡེ་ཤུ་བཏགས་ཀྱི་རེད། གང་ཡིན་ཟེར་ན་ཁོང་གིས་རང་གི་མི་ཚོ་སྡིག་པ། ནས་ཐར་བ་གནང་གི་རེད། ན་ཙ་རེད་གྲོང་གསེབ་ལ་བཞུགས་མཁན་གྱི་ཡེ་ཤུ་ལ་དམ་པའི་ཐུགས་དང་མཐུ་ནུས་དཀོན་མཆོག་གིས་ཁོང་ལ་བབས་གནང་བ་རེད་ཡེ་ཤུ་ས་ཆ་ག་ས་ག་ལ་གོམ་པ་གོང་ནས་ཕེབས་ནས་ཕྱག་ལས་ཡག་པོ་གནང་བ་རེད། ཁོང་གིས་གདོན་འདྲེས་བཅིངས་པའི་གི་མི་ཚོ་དྲག་པ་དེ་བཟོས་གནང་བ་རེད། གང་ཡིན་ཟེར་ན་དཀོན་མཆོག་ཁོང་མཉམ་དུ་ཡོད་པ་རེད། ཨི་སི་ར་ཨེལ་ཡུལ་པའི་གྲོང་གསེབ་ཁྲོམ་ཚང་མ་ལ་ཡེ་ཤུ་ཕེབས་ནས་ཁོང་གིས་ཁོ་ཚོ་ཡི་ཆོས་ཁང་ནང་ལ་སློབ་སྟོན་གནང་བ་རེད། ཁོང་གིས་དཀོན་མཆོག་གི་རྒྱལ་ཁབ་ཀྱི་གནས་ཚུལ་ཡག་པོ་དེ་བཤད་གནང་བ་རེད། ཁོང་གི་ཕ་གི་ཡོད་པའི་གི་མི་ནད་པ་དེ་ཚོ་དྲག་པ་བཟོས་གནང་བ་རེད། ཡེ་ཤུ་གི་སྐུ་མདུན་ལ་མི་མང་པོ་འཛོམས་པ་རེད། མི་དཀོན་པ་དང་སྐྱབས་ཀྱི་ཐུགས་མཁན་མིག་མ་མཐོང་མཁན་དང་སྐད་ཆ་བྱེད་མི་ཐུབ་མཁན་དང་གཞན་ན་ཚ། ཡོད་པའི་མི་མང་པོ་ཁོང་གི་ཞབས་མདུན་ལ་བཞག་པ་རེད།